རྒྱལ་བ་རིན་པོ་ཆེ་མཇལ་ཁ་བཅར་ཡ་དང་དེ་གཙོ་བོ་ད་རྒྱལ་བ་རིན་པོ་ཆེའི་སྐུ་མདུན་ནས་བཀའ་སློབ་ལམ་སྟོན་ཞུ་ཡ་ད་འགྲོ་བ་མི་དེ་ཁ་སོ་འཛམ་བུ་གླིང་ཡར་རྒྱས་ག་འདྲས་སུ་བཏང་བ་རེད་ཨ་ནི་ཚོང་ལས་ད་ཁོང་ཚོ་ཚོང་པ་ཆེན་པོ་ཡིན་པ་སོང་ཙང་བ་ལ་ལས་ཀ་བྱེད་མཁན་མང་པོ་ཡོད་རེད་བ་ཨ་དེ་གས་དེ་དང་འབྲེལ་བ་ག་འདྲས་བཞག་བ་རེད་ཅི་ད་ཁེ་བཟང་བཟོས་པ་ཡིན་ན་ཡང་དེ་དང་མཉམ་དུ་ཡ་རབས་བཟང་སྤྱོད་དེ་མ་ཤོར་བའི་ཐོག་ནས་ག་འདྲས་ག་འདྲས་བྱེད་བ་རེད། གོང་ཞུས་ཚོགས་པ་དེ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོར་ནས་འགོ་བཙུགས་གིས

བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་དགའ་བསུའི་འཚམས་འདྲི་ཞུ་གནང་གནང། དེ་ཡང་ཚོགས་གཙོ་མཆོག་གིས་འཚམས་འདྲི་གི་ནང། ང་རང་གིས་གཞིས་བྱེས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ། སྐུ་ཉིད་ལ་རྒྱ་གར་གཞུང་ནས་པད་མ་ཤི་རི་གཟེངས་རྟགས་འབུལ་བཞེས་གནང་བ་ལ་དགའ་བསུའི་འཚམས་འདྲི་ཞུ་རྒྱུ་དང་དེ་གིས་ཁྱེད་རང་གི་སྐུ་ཚེ་ཧྲིལ་པོར་ནང་པ་སངས་རྒྱས་པ་ཡི་བསྟན་པར་ཞབས་འདེགས་དང་དེ་བཞིན་འགྲོ་བ་མི་ཡི་སྤྱི་ཚོགས་ལ་ཕན་པའི་གི་མཛད་རྗེས་རླབས་པོ་ཆེ་འཇོག་ཡོད་པ་མཚོན་གྱི་ཡོད། ལོ་རྒྱུས་རང་བཞིན་ལྡན་པའི་མཛད་རྗེས་ཀྱི་དགའ་སྟོན་སྲུང་བརྩི་ཞུ་བའི་གི་ཆེད་དུ། འཛམ་གླིང་ཡུལ་གྲུ་གང་སར་གནས་པའི་གི་བོད་མི་ཚང་མས་ལ་དྭགས་མི་མང་མཉམ་དུ་སངས་རྒྱས་ཀྱིས་གསུངས་པའི་བསླབ་བྱ་རྣམས་སོ་སོ་ཡི་གནས་ཡུལ་ལ་ཁྱབ་སྤེལ་ཞུ་རྒྱུ་ཡིན། དེ་གིས་མི་རབས་གཞོན་པ་རྣམས་ཀྱིས་སྐུ་ཉིད་ཀྱི་མཛད་རྗེས་ལ་མིག་དཔེ་བླང་རྒྱུ་རུ་སེམས་ཤུགས་སྤར་ངེས་ཡིན། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དགོངས་ལྟར། སྐུ་ཉིད་ཀྱིས་ནང་པ་སངས་རྒྱས་པ་ཡི་བསླབ་བྱ་དང་རིག་གཞུང་གཞིར་བཞག་ནས། འགྲོ་བ་མི་ཡི་སྤྱི་ཚོགས་ཀྱི་ནང་ལ་མུ་མཐུད་དེ་ཞབས་འདེགས་ཞུ་རྒྱུ་ཡི་ཡིད་ཆེས་དང་རེ་བ་ཆེན་པོ་ཡོད་ཅེས་སོགས་འཁོད་ཡོད་པ་རེད། ཁྲིག་སེ་རིན་པོ་ཆེ་མཆོག་གིས་ད་བར་ལ་དྭགས་ཡུལ་མི་ཚོ་ལ་ཆོས་ལུགས་མཐུན་སྒྲིལ་གཙོས་པའི་གི་སྤྱི་ཚོགས་ཕན་བདེ་ཡི་ཕྱག་ལས་མང་བོ་ཐག་ཆོད་ཞིག་གནང་ཡོད་ལ་རྒྱ་གར་གྱི་ཆོས་སྲིད་སྡིངས་ཆ་མི་འདྲ་བ་མང་བོ་ཡི་ནང་ལ་འགན་ཁུར་གྱི་ཕྱག་ལས་གནང་མྱོང་ཡོད་པ་མ་ཟད་ལ་དྭགས་མང་ཚོགས་ལ་འཕྲད་བཞིན་པའི་གི་དཀའ་སྡུག་གང་མང་མང་ཞིག་སེལ་རྒྱུར་ཞབས་འདེགས་ཞུས་ཡོད་པ་རེད། ད་དུང་རིན་པོ་ཆེ་མཆོག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་གི་ལོ་ནས་ཉིས་སྟོང་གཉིས་ཀྱི་ལོ་བར་རྒྱ་གར་གྱི་གྲོས་ཚོགས་གོང་མ་ཡི་ནང་གྲོས་ཚོགས་འཐུས་མི་ཡང་གནང་མྱོང་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་ཨ་རི་ཡི་ནང་ལ་ཡོད་པའི་ཐའེ་ཝན་གྱི་སྐུ་ཚབ་ཞའོ་མེན་ཆིན་དང་ཁོང་དང་འབྲེལ་བའི་གི་ཚོང་དོན་ཚན་པ་ཁག་ཅིག་གི་ཐོག་ལ་ཚོང་འབྲེལ་གྱི་ཉེས་ཆད་བཅད་ཡོད་འདུག

རྒྱ་ནག་གི་ངོས་ནས་ཉེས་ཆད་བཀལ་བ་དེ་ད་རེས་ཐེངས་གཉིས་པ་རེད་ཅེས་གསུངས་ཡོད་པ་རེད། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་སྤྱི་བསྒྲགས་དེ་ཡི་ནང་ད་དུང་རྒྱ་ནག་གི་གཙུག་ལག་སློབ་གཉེར་ཁང་དང་ཚོང་དོན་ཚན་པ་ཁག་ཅིག་དང་འབྲེལ་བ་ཡོད་པའི་གི་མི་སྣ་དེ་དག་ཀྱང་རྒྱ་ནག་གི་ནང་ལ་ཡོང་མི་ཆོག་པའི་གི་དམ་བསྒྲགས་གི་ཉེས་ཆད་འགེལ་རྒྱུ་ཡིན་ལུགས་བཀོད་ཡོད་པ་སོགས། གང་ལྟར་ཉིན་ཤས་ཀྱི་གོང་ལ་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་གིས་ཐའེ་ཝན་གྱི་སྲིད་འཛིན་དང་མཇལ་འཕྲད་གནང་བའི་གི་གནད་དོན་དེ་དང་འབྲེལ་བ་ཡོད་མཁན་མི་སྣ་དང་མཇལ་འཕྲད་གནང་ཡུལ་ཚང་མ་ལ་ཉེས་ཆད་བཀལ་རྒྱུ་ཡིན་པ་ཚུད་ཡོད་པ་རེད་འདུག།

ཡང་གནའ་རྫས་རྙེད་སོན་བྱུང་བ་དེའི་ནང་རྫ་ཆས་དང་ཤིང་ཆས་ལྕགས་ཆས་ཟངས་ཆས་སོགས་ཡོད་པའི་ཁར་མང་ཆེ་ཤོས་ས་ཁུལ་སོ་སོ་གི་ཁྱད་ཆོས་ལྡན་པའི་བཟོ་དབྱིབས་དམིགས་བསལ་ཅན་གྱི་རྫ་ཆས་མང་པོ་ཡོད་པ་བརྗོད་འདུག་གཞུང་གནས་ཚུལ་སྤེལ་བ་ནང་གནའ་བོ་གི་བང་སོ་དང་ཅ་དངོས་རྙེད་པ་དེ་དག་བརྒྱུད་ཤེས་རྟོགས་བྱུང་བ་བྱས་ན་ཕལ་ཆེར་དབུས་ས་ཁུལ་དེ་བཞིན་ཧྲང་དང་ཀྲོའུ་གི་རྒྱལ་རབས་སམ་སྤྱི་ལོ་སྔོན་གྱི་དུས་རབས་བཅུ་བདུན་དང་སྤྱི་ལོ་སྔོན་གྱི་དུས་རབས་གསུམ་པ་དེའི་སྐབས་ནས

ཨ་ནེ། ཡང་གསར་འགྱུར་བོད་མི་དག་ལ་བསྒྲགས་དུས་སྒང་ལ། ཀྲུང་གོའི་ཅ་ལག་ཟེར་ཡག་འདྲ་བོ་དང་ཀྲུང་གོའི་ས་ཆ་ནས་དོན་ཟེར་ཡག་འདྲ་བོ་དང་འདི་འདྲ་གི་ཨ་ནེ་དུས་ཚིགས་དུས་ཚོད་ཡིན་པ་ཡིན་ན། ད་དང་ད་ལྷག་པར་དུ་ག་རེ་ཟེར་དགོས་རེད། དུས་ཚོད་ངོས་འཛིན་བྱེད་ཡ་ལ། ཧྲང་ཀྲོའུ་ཧྲི་ཆི་འདྲ་བོ་ལབ་ན། ཨ་ནེ། རྒྱ་ནག་གི་ཧྲང་དང་ཀྲོའུ་རྒྱལ་རབས་ཀྱི་དུས་ཚོད་དེ་བཤད་གི་རེད་པ། དེ་དུས་ཚོད་དེའི་ནང་ལོགས་ལ་ཆ་བཞག་ན། རྒྱལ་རབས་དེའི་མངའ་ཞབས་གི་རྒྱ་ཁྱོན་དང་དེ་ཚོ་ད། ས་ཆ་ཆུང་ཆུང་ཅིག་མ་གཏོགས་འགྲོ་གི་མ་རེད་ཡིན་ན་འདི་གི།

ལོ་རྒྱུས་མཐོང་ཤོག་ནོ་རྩ་ནི་མེད་ནའོ་རྒྱ་ནག་གི་གནའ་སྔོ་ཤི་ཙི་ཅལ་རི་པ་དེ་ཚོ་གནའ་རྫིས་དེ་དག་རྒྱ་ནག་གི་གནའ་ཤིང་པ་བསྟན་ཐ་གིས་བལ་དེ་ཀ་དེ་དུ་ནི་རྒྱ་ནག་གི་ཆ་ཤི་ཤ་ཡན་ཙི་ཆེ་གོ་ད་ལུ་པ་དྲེ་གས་པ་ཅན་དབ་ནི་ཚི་ནོ་མི་ཐེ་གས་པ་ཡན་ན་བལ་གྱི་བང་སོ་དེ་ནི་བལ་རང་སྐྱོང་ལྗོངས་རི་སྔོ་ཏུ་ཤི་རི་ཁག་གིས་སྤྱི་ལོ་བཅུ་སྟོང་གི་རྒྱ་རྒྱ་ཆི་ཆ་ཡི་ལོ་ལ་ཉན་སེམས་ཚང་ཡོད་པ་དང་ཀ་དེ་དུ་བུ་ཁུང་སང་རྫོང་སེ་ཐོག་ཡོད་ཅན།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན་གསར་འགྱུར་མུ་མཐུད་དུ་ཉན་རོགས། ཧོ། ཧྥ་རན་སི་སྲིད་འཛིན་མཆོག་རྒྱ་ནག་གི་ནང་ལ་འཚམས་གཟིགས་གནང་བའི་གི་སྐབས་སུ་ཞི་ཅིན་ཕིང་གིས་ཚད་ལས་བརྒལ་བའི་གི་སྣེ་ལེན་ཞུ་བཞིན་ཡོད་པ་དེ་ནི་ཨ་མི་རི་ཀ་ལ་མཉམ་རུབ་གིས་གདོང་ལེན་བྱ་ཐབས་སུ་དམིགས་པ་ཞིག་ཡིན་པའི་ཚོད་དཔག་བྱེད་བཞིན་ཡོད་འདུག་དེ་ཡང་རོའེ་ཊར་གསར་ལས་ཁང་གིས་ཕྱི་ཚེས་བདུན་གྱི་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན་ཧྥ་རན་སིའི་སྲིད་འཛིན་མཱག་རུང་མཆོག་རྒྱ་ནག་ལ་འཚམས་གཟིགས་གནང་བཞིན་ཡོད་པ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཙོས་པའི་དཔོན་རིགས་རྣམས་མཇལ་འཕྲད་གནང་བ་ལ་མ་ཟད། ཡུལ་གཉིས་བར་ཚོང་འབྲེལ་ཡར་རྒྱས་གཏོང་རྒྱུ་དང་ཁོར་ཡུག་སྲུང་སྐྱོབ་དེ་བཞིན་རྒྱ་ནག་གི་ངོས་ནས་ར་ཤི་ཡ་ལ་ཡུ་ཁི་རེན་མཉམ་དུ་ལྷིང་འཇགས་ཡོང་ཐབས་སུ་གནོན་ཤུགས་སྤྲོད་དགོས་ལུགས་སོགས་བཀའ་མོལ་བྱུང་ཡོད་འདུག། ད་རེས་ཧྥ་རན་སིའི་སྲིད་འཛིན་མཆོག་རྒྱ་ནག་གི་ནང་ལ་རྒྱལ་དོན་འཚམས་གཟིགས་ཕེབས་པའི་སྐབས་སུ་ཐོག་མར་གནམ་བདེ་སྒོ་མོ་ཐང་ཆེན་དུ་དམག་མིའི་རུ་སྟར་བསྒྲིགས་ཏེ་ཕེབས་བསུ་ཕུལ་ཡོད་པ་དང་ད་རེས་སྲིད་འཛིན་ཞི་ཅིན་ཕིན་རང་ཉིད་ཧྥ་རན་སི་སྲིད་འཛིན་མཉམ་དུ་རྒྱ་ནག་གི་ཀོང་ཀྲོའུ་གྲོང་ཁྱེར་གྱི་ནང་ལ་ཕེབས་ཡོད་པ་སོགས་གང་ལྟར་ཞི་ཅིན་ཕིན་གྱི་རྒྱུན་ལྡན་གྱི་གཤིས་སྤྱོད་དང་མི་འདྲ་བར་སྣེ་ལེན་འབུལ་བཞིན་ཡོད་པ་རེད།

གོང་ཞུས་ཨ་མི་རི་ཀ་ཡི་ཞིབ་འཇུག་ལྟེ་གནས་ཁང་དང་རི་ཀན་དཔེ་མཛོད་ཁང་ཁག་གཉིས་ཀྱིས་རྒྱ་ནག་རྒྱལ་ནང་གི་སློབ་གྲྭ་ཆེན་མོ་དང་ཞིབ་འཇུག་ཚན་པ་ཁག་དང་དེ་བཞིན་མི་སྒེར་དང་འབྲེལ་ལམ་དང་མཉམ་ལས་སོགས་ཀྱི་ལས་དོན་ཡོངས་རྫོགས་བཀག་སྡོམ་བྱ་རྒྱུ་མ་ཟད། གོང་ཞུས་ཞིབ་འཇུག་ལྟེ་གནས་ཁང་དེ་གཉིས་ཀྱི་འགན་འཛིན་མི་སྣ་བཞི་ཡི་རྒྱ་ནག་ནང་ཡོད་པའི་གི་རྒྱུ་དངོས་ཁག་བཀག་སྡོམ་བྱ་རྒྱུ་དང། མ་ཟད་རྒྱ་ནག་གི་ཚོགས་པ་དང་མི་སྒེར་སུ་འདྲ་ཞིག་ཡིན་ཀྱང། ཁོ་ཚོ་དང་མཉམ་ལས་བྱ་རྒྱུ་ལ་བཀག་སྡོམ་བྱ་རྒྱུ་དང། མི་སྣ་བཞི་པོ་རུ་རྒྱ་ནག་གི་ནང་ལ་བསྐྱོད་རྒྱུ་རུ་བཀག་སྡོམ་བྱ་རྒྱུའི་ཉེས་ཆད་བཀལ་རྒྱུ་ཡིན་ལུགས་བཀོད་ཡོད་པ་རེད། དེ་དང་འབྲེལ་ནས་རྒྱ་ནག་གི་ཐའེ་ཝན་གཞུང་ལས་ཁང་གི་མགྲིན་ཚབ་པ་གིས་གསལ་བསྒྲགས་ཤིག་སྤེལ་ཡོད་པའི་ནང། ཨ་མི་རི་ཀ་ཡི་ནང་ལ་ཡོད་པའི་ཐའེ་ཝན་གྱི་སྐུ་ཚབ་དོན་གཅོད་ཞའོ་མེ་ཆིང་དང་ཁོང་གི་ནང་མི་སྤུན་ཆེད་ཚོགས། ཨ་མི་རི་ཀ་ཡི་ནང་ལ་ཡོད་པའི་ཐའེ་ཝན་གྱི་སྐུ་ཚབ་དོན་གཅོད་ལྕམ་ཞའོ་མེ་ཆིང་དང་ཁོང་གི་ནང་མི་སྤུན་མཆེད་ཚོ་རྒྱ་ནག་དང་ཧང་ཀང་མཱ་ཁའོ་སོགས་ཀྱི་ནང་ལ་བསྐྱོད་རྒྱུར་དམ་བསྒྲགས་བཀག་སྡོམ་བྱ་རྒྱུ་མ་ཟད། ཞའོ་མེ་ཆིང་ལ་དཔལ་འབྱོར་གྱི་རྒྱབ་སྐྱོར་བྱེད་མི་ཚོ་ལ་ཡང་རྒྱ་ནག་གི་ཚོགས་པ་དང་མི་སྒེར་དང་མཉམ་ལས་བྱེད་རྒྱུར་བཀག་སྡོམ་བྱ་རྒྱུ་ཡིན་ལུགས་བཀོད་ཡོད་པ་རེད། དེའི་ཐད་ལ་ཞའོ་མེ་ཆིང་གིས། ཊྭི་ཊར་དྲ་རྒྱ་གི་ཐོག་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ང་ལ་སླར་ཡང་ཉེས་ཆད་བཀལ་འདུག་དེ་ནི་ཉེས་ཆད་བཀལ་ཐེངས་གཉིས་པ་ཡིན་པ་རེད་ཅེས་སོགས་བྲིས་ཡོད་པ་རེད། ན་ནིང་ཕྱི་ཟླ་བརྒྱད་པ་ཡི་ནང་ལ་ཨ་མི་རི་ཀ་ཡི་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ།

སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་བྱས་ད་དེ་ནས་སོ་སོའི་སྐུ་ཚབ་དོན་གཅོད་ལ་སོགས་པ་གལ་གནད་མི་སྣ་མང་པོ་ཞིག་གིས་དེའི་ཐོག་ལ་མཉམ་ཞུགས་གནང་ནས་དེ་ནས་ད་ཅིག་དུས་དྲན་དེ་ཅིག་གཟབ་རྒྱས་དང་གཞི་རྒྱ་ཆེན་པོ་ཅིག་གནང་བ་ས་རེད་དེའི་སྐོར་ལ་དེ་ནས་ང་ཚོས་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་ལ་ཁྱེད་ཀྱིས་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་ཞུ་གི་ཡིན་ལགས། ལགས་སོ་ད་ལྟ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསན་མཁན་གཞིས་བྱེས་བོད་མི་སྤུན་ཟླ་ཚང་མ་ལ་འཚམས་འདྲི་ཞུ་བ་དང་གཅིག་ད་ལོའི་རྣམ་པ་ཚོ་མཁྱེན་གསལ་རེད། བོད་མི་རང་དབང་སྒེར་ལངས་བྱས་ནས་ལོ་དྲུག་ཅུ་རེ་བཞི་འཁོར་བའི་དུས་དྲན་འདི་ང་རང་ཚོ་ཡུ་རོབ་ནང་ནས་བོད་རིགས་ཚོ་ཁག་ཁག་ཐུན་མོང་གི་ཚོགས་འདུ་འཚོགས་ཨ་ནི་གྲོས་ཆོད་བཞག་བྱས་ད་ལོ་ཐུན་མོང་གི་གསུམ་བཅུའི་དུས་དྲན་མཉམ་རུབ་ཀྱི་སྲུང་བརྩི་བྱེད་ཡ་དེ་ཨི་ཐ་ལི་ལྷོ་མ་རྒྱལ་ཁབ་ད་ལྟ་ཡུ་རོབ་ལྷོ་མ་རྒྱལ་ཁབ་ཨི་ཐ་ལི་རྒྱལ་ས་རོམ་ལ་འདུག་སེ་སྲུང་བརྩི་ཞུ་གི་ཡོད་རེད་ཨ་ནི་དེ་འདྲ་སོང་ཙང་ད་འདི་གི་འགན་འཛིན་ལྷན་ཚོགས་ནང་ང་རང་ཚོ་ཡུ་རོབ་ཀྱི་དོན་གཅོད་ཁག་གསུམ་དང་ཕེ་རི་སི་འབྲེལ་མཐུད་ལས་ཁང་ཡོད་རེད་ཡུ་རོབ་སྤྱི་འཐུས་རྣམ་པ་གཉིས་ཀ། ཨ་ནི་ཡུ་རོབ་ཀྱི་གླིང་ཕྲན་ཁག་གི་བོད་རིགས་ཚོགས་པ་ཁག་བཅུ་གཉིས་བཅུ་གསུམ་གྱི་ཚོགས་གཙོ་ཚོགས་གཞོན་རྣམ་པ་ལས་གྲུབ་པའི་སྒོ་ནས་ཐུན་མོང་གི་ལས་འགུལ་ཞིག་ཏུ་ཆགས་བསྡད་པ་རེད་ད་ལྟ་ཁ་སང་ཨི་ཐ་ལི་གྲོས་ཚོགས་གོང་མ་ལ་དེའི་སྔོན་འགྲོ་གི་གསར་འགོད་གསར་བསྒྲགས་ཅིག་གྲོས་ཚོགས་གོང་མའི་ཚོགས་ཁང་ནང་ལོགས་སུ་གནང་བ་རེད་དེ་སྐབས་དེ་ལས་འགུལ་ལེའུ་གཉིས་འདུག་དང་པོ་དེ་ནི་ཨི་ཐ་ལིའི་རྒྱལ་ཡོངས་འོས་བསྡུ་བྱས་ནས་གྲོས་ཚོགས་ཀྱི་འཐུས་མི་གསར་པ་ཕེབས་པ་སོང་ཙང་སྔ་མ་གི་བོད་དོན་རྒྱབ་སྐྱོར་ཚོགས་པ་མེད་པར་སོང་ཙང། དེ་ཡང་སླར་གསོ་བྱེད་ཆེད་ཁ་སང་སྒོ་འབྱེད་བྱས་ཏེ་མཛད་སྒོ་ཅིག་ཚོགས་གནང་བ་རེད་དེ་ནི་ཚོགས་མགོན་འདི་གོང་དུ་ཚེ་དབང་ནོར་བུ་ལགས་ཀྱིས་གསུངས་པ་ནང་བཞིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དཔལ་ལྡན་ཚོགས་གཞོན་སྐུ་ངོ་སྒྲོལ་མ་ཚེ་རིང་ལགས་དང་ཨ་ནི་རང་གཞུང་སྐུ་ཚབ་དོན་གཅོད་ད་ལྟ་སྐུ་ངོ་འཕྲིན་ལས་ཆོས་སྐྱིད་ལགས་རེད་ཨ་ནི་ཁོ་བོ་ཡུ་རོབ་སྤྱི་འཐུས་ཆེ་ཨ་ནི་ཨི་ཐ་ལན་གྲོས་ཚོགས་གོང་འོག་གི་འཐུས་མི་རེད་ཨི་ཐ་ལི་བོད་རིགས་ཚོགས་པ་ཚོགས་གཙོ་ཚོགས་གཞོན་ཨ་ནི་སུད་སི་བའི་ཚོགས་གཞོན་ཨ་ནི་ཧྥ་རན་སིའི་ཚོགས་གཞོན་ཨ་ནི་ཨི་ཐ་ལི་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་སྐུ་ཚབ་བཅས་ཨ་ནི་ཁ་སང་འདི་གི་དབུ་འབྱེད་མཛད་སྒོ་དེ་བོད་དོན་རྒྱབ་སྐྱོར་ཚོགས་ཆུང་དབུ་འབྱེད་མཛད་སྒོ་དེ་ཡག་པོ་ཞེ་དྲག་བྱུང་སོང་གསར་འགོད་གསར་བསྒྲགས་དེ་ཡག་པོ་ཞེ་དྲག་བྱུང་སོང་ཨ་ནི་དེ་རིང་ལས་འགུལ་དངོས་སུ་ད་སྔ་དྲོ་ཁྲོམ་སྐོར་ལ་ཡོ་རོབ་ག་ས་ག་ནས

དེའི་སྐབས་སུ་དེ་ནས་ཁྱེད་ཀྱིས་དེ་ནས་ཡང་དེ་གོང་གི་ཧྥ་རན་སི་གི་དེ་ཁྱེད་ཀྱིས་འགྲེལ་བརྗོད་གནང་གི་འདུག་དེ་ནང་བཞིན་གྱིས་དེ་ནས་ད་ཅིག་ད་རེས་ཧྥ་རན་སི་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ་ལ་སོགས་པ་ད་ཅིག་ཡོ་རོབ་ཁུལ་གྱི་དེ་ནས་ཡང་ཅིག་གྲོས་ཚོགས་ཀྱི་འཐུས་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཚོ་གི་དེ་ནས་ད་རེས་ཀྱི་ཅིག་བོད་མི་རང་དབང་སྒེར་ལངས་ཀྱི་སྐབས་སུ་དེ་ནས་རྒྱབ་སྐྱོར་གྱི་རྣམ་པ་འདི་ག་འདྲ་བསྟན་ཡོད་ད་དེ་ནང་བཞིན་གྱིས་ཡང་ཨི་ཐ་ལི་དང་དེ་ནང་བཞིན་ཡོ་རོབ་ཀྱི་དེ་ནས་ཡང། གསར་འགྱུར་བརྒྱུད་ལམ་ལ་སོགས་པའི་ཐོག་ནས་དེ་ནི་གཅིག་ད་རེས་ཀྱི་ཅིག་བོད་མི་རང་དབང་སྒེར་ལངས་ཀྱི་དུས་དྲན་དེའི་ཐོག་ལ་དེ་ནི་གཅིག་རྒྱབ་སྐྱོར་གྱི་རྣམ་པ་དེ་ག་འདྲ་རེད་ཅེས་ཁྱེད་ཀྱིས་གཟིགས་ཀྱི་ཡོད་ན་དེའི་སྐོར་ལ་ཁྱེད་ཀྱིས་ཅིག་གསུང་རོགས་ཞུ་གི་ཡིན་ལགས། རེད། ད་གོང་དུ་རང་གིས་གསུངས་པ་ནང་བཞིན་ཧྥ་རན་སི་གྲོས་ཚོགས་གོང་མ་ནས་ང་ཚོའི་བོད་དོན་རྒྱབ་སྐྱོར་ཚོགས་ཆུང། གྲོས་ཚོགས་ཀྱི་འཐུས་མི་ཉི་ཤུ་ལས་གྲུབ་པའི་ཚོགས་ཆུང་དེར་ཚོགས་གཙོ་རང་ཕེབས་ཐུབ་མ་སོང་དེ་ནང་གི་མོ་རང་གི་སྐུ་ཚབ་ཅིག་བཏང་བྱས་ཨ་ལི་ཟར་ཇོ་སེབ་ཟེར་མཁན་ཅིག་རེད་མོ་རང་ང་མཉམ་དུ་ཡོད་ད་ལྟ་པེ་རི་སི་ཡང་མཉམ་དུ་ལོག་གི་ཡོད་མོ་རང་བྱས་ཨ་ནི་ད་ལྟ་ཨི་ཐ་ལི་ནས་གྲོས་ཚོགས་གོང་མ་གི་ཨན་དར་ཡཱ་ཁོ་རང་ཕེབས་ཤག་ཨ་ནི་རཱ་ཏི་ཀལ་པཱ་ཏི་ཟེར་ནི་ཁོ་རང་གཟིགས་ཡང་གྲོས་ཚོགས་འོག་མ་གི་འཐུས་མི་ཆེན་པོ་ཞིག་ཕེབས་ཤག་ཨ་ནི་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་ཚོགས་གཙོ་མང་པོ་ཞིག་ཡོད་རེད་ཨ་ནི་ཡུ་རོབ་ནས་ད་ལྟ་ད་ལྟ་གི་གསུམ་བཅུའི་དུས་དྲན་འདི་དང། དངོས་སུ་ཞུས་ཟིན་ནས་ད་ལྟ་གྲོས་ཚོགས་ཚོགས་དུས་ཚོགས་བཞིན་པ་ཡིན་ཙང་དམིགས་བསལ་གྲོས་ཚོགས་འཐུས་མི་ཕེབས་ཡོད་མ་རེད་ཡུ་རོབ་གྲོས་ཚོགས་དང་རང་རེ་དང་འཇར་མ་ནི་དེ་ལས་མཛའ་ཡིན་ན་ད་ཐེངས་ཀྱི་གསུམ་བཅུའི་དུས་དྲན་ནང་ས་གནས་དེར་མེད་རུང་ཡང་རྒྱབ་སྐྱོར་གྱི་གསུང་འཕྲིན་དང་རྒྱབ་སྐྱོར་གྱི་རྣམ་འགྱུར་རྣམ་པ་ཅིར་གྱི་ཐོག་ན་ཡག་ཐག་ཅིག་བྱུང་ཡོད་རེད་ཡིན་ཁ་སང་གྲོས་ཚོགས་གོང་མ་གི་གསར་འགོད་གསར་བསྒྲགས་སྐབས་སུ་ཨ་ནི་ཨི་ཐ་ལི་གི་རི་ཕ་བྷི་ལིག་གི་སྤྱི་མཐུན་ཚགས་ཤོག་གི་གསར་འགོད་པ་ཞིག་ཡོང་བྱས་ཨ་ནི་དངོས་སུ་དེ་དོ་སྣང་ཆེན་པོ་བྱས་ནས་དཔལ་ལྡན་ཚོགས་གཞོན་ལ་ཡང་འདྲི་བསྐྱར་འདྲི་བྱས་དང། ད་ནི་རྒྱལ་རོང་གི་རྔམ་སྟོན་ཚོང་ཁང་གི་སྐྲ་ནང་ན་ཨ་ནེ་གསར་འགོད་པ་མང་པོ་ཞིག་སླེབས་བསྡད་ཤག་ད་འདི་མང་ཆེ་གསར་ཤོག་གི་གསར་འགོད་པ་ཤ་སྟག་རེད་ཤག་པར་པ་ད་དེ་འདི་ཨ་ནེ་ཡིན་ན་ཡང་འདི་སྤྱི་ཡོངས་ཀྱི་ཆ་ནས་བོད་དོན་དྲིལ་བསྒྲགས་ཨི་ཐ་ལི་ཡི་གཞུང་གིས་དོ་སྣང་ཤུགས་ཆེན་པོ་གནང་གི་འདུག་སྤྱིའི་ཆ་ནས་དཔེ་ཡག་པོ་བྱུང་སོང་བསམ་གི་འདུག་ལགས། ལགས་སོ་ལགས་སོ་མཐའ་མ་དེ་ལ་དེ་ནས་ད་རེས་ཀྱི་ད་ཅིག་གི་གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་ད་ཨི་ཏི་ལི་གི་རྒྱལ་ས་རོམ་ལ་འཚོགས་པའི་སྐབས་ལ་ད་གཅིག་གི་ཡོ་རོབ་ཀྱི་རྒྱལ་ཁབ་ད་འདྲ་མིན་དཔེར་ན་ད་ཧྥ་རན་སི་ད་སུའི་ཛི་ལན་འདྲ་དེ་ནས་འཇར་མ་ནི་ལ་སོགས་པ་ད་མང་པོ་ཅིག་ཡོ་རོབ་ལ་ད་ད་རྒྱལ་ཁབ་ག་ཚོད་ཙམ་ནས་དེ་ནས་ད་མི་མང་ཁྱོན་བསྡོམས་པའི་ད་ཕོ་མོ་ད་བོད་དོན་རྒྱབ་སྐྱོར་ཚོགས་པ་འདྲ་ད་གཅིག་གི་མི་མང་འདྲ་ད་སེར་སྐྱ་ཕོ་མོ་ཁྱོན་བསྡོམས་ནས་ག་ཚོད་ཙམ་ད་འདུ་འཛོམས་རེ་འོང་ན་ལགས། ཆིག་སྟོང་ཡོད་རེད་ཟེར་འདུག་ཡིན་ན་གྲངས་ཀ་ཏག་ཏག་ང་ཞུ་ཡག་མེད་ད་ད་ཉི་མ་དར་ཆ་ཁྱེར་ནས་སྲང་ལམ་གང་སྟངས་དེ་ན་ཆིག་སྟོང་ལས་བརྒལ་ཞག་ཆིག་སྟོང་ཉིས་བརྒྱ་སུམ་བརྒྱ་མིན་འགྲོ་བསམ་པའི་ར་ཞིག་འདུག་ཨེ་ནི Swiss དང་ཕ་རན་སི་ལྟ་བུ་བྱས་ན་བོད་པ་མང་པོ་ཡོད་རེད་པ་ཕེབས་ཡག་མང་པོ་ཞེ་དྲག་ཕེབས་ཤག་ད་མང་པོ་ཞིག་ད་ད་ཕ་རན་སི་ལྟ་བུ་ལ་མཚོན་ན་བོད་རིགས་ཚོགས་པ་རང་གིས་སྣེ་ཁྲིད་པའི་འོག་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཐུན་མོང་གི་མི་མང་འབོད་སྐུལ་བྱས་ཞལ་འདེབས་བསྡུས་ཨེ་ནི་གནམ་གྲུའི་པ་སེ་དེ་མཉམ་དུ་བཏོགས་ནས་འདུག་སེ་ཡོང་པ་རེད་ཁ་ཤས་རང་འགུལ་གྱིས་སོ་སོ་རང་གི་པ་སེ་བཏོགས་ནས་འདུག་སེ་ཡོང་ཡོད་རེད།

ནི Germany རེད་ནི Spain རེད་ག་ས་ག་ནས་ད་གང་ད་མང་ཉུང་ལ་མ་ལྟོས་བོད་པ་མང་པོ་ཞེ་དྲག་ཕེབས་ཤག་ནི་ད་ང་ཚོ European གི་རྒྱལ་ཁབ་འདྲ་མིན་གི་ཡ Europe གི་མི་རིགས་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་སྐུ་ཚབ་མང་པོ་དེ་ནི Italy ཆོས་ཚོགས་མང་པོ་ཡོད་རེད་ཆོས་ཚོགས་དེ་ག་དེ་ནང་གི་དགེ་འདུན་པ་མང་པོ་ནི Italy རྒྱལ་ཡོངས་གི་ནང་པ་ཚོགས་པ་གི་ཚོགས་གཙོ་བཀའ་ཁྲི་དོན་ཆེན་གྱིས་ད་ཐེངས་གི་ལས་འགུལ་དེ་ལ་རྣམ་པ་ཅི་རིགས་ཐོག་ནས་རྒྱབ་སྐྱོར་ཞེ་དྲག་ཡག་པོ་གནང་སོང། ལགས་སོ་ལགས་སོ་ལགས་སོ་དེ་ནས་ཁྱེད་ལ་བཀའ་འདྲི་ཞུ་རྒྱུ་དེ་ཙམ་ཡིན་ལགས་ཨ་ནི་ཡོ་རོབ་བོད་ཀྱི་སྤྱི་འཐུས་སྐུ་ངོ་ཐུབ་བསྟན་རྒྱ་མཚོ་ལགས་ཁྱེད་ཀྱིས་ད་རེས་ད་གཅིག་ཨི་ཏི་ལི་རྒྱལ་ས་རོམ་ནང་ལ་ད་གསུམ་བཅུ་དུས་དྲན་གྱི་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཅིག་སྤེལ་བའི་སྐོར་ལ་ཁྱེད་ཀྱིས་ང་ཚོའི་རླུང་འཕྲིན་ཐོག་ལ་ངོ་སྤྲོད་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན་ལགས། ཐུགས་རྗེ་གནང་ཚེ་དབང་ནོར་བུ་ལགས་ཐུགས་ཆེ་གནང།